ཆོས་ངོ་མ་ཅིག་བྱེད་མཁན་ཅིག་མ་ཡིན་ན་ལོག་འཚོ་ཡང་འཁོར་བཤུ་གཞོག་ཡང་འཁོར་ཁྱོན་ནས་ཡོད་མ་རེད། རེད་བ། བཤུ་གཞོག་བྱེད་མཁན་ཡོད་རེད། ང་ཚོ་དགོན་པ་གྲྭ་ཚང་གི་མིང་འཁྱེར་ནས་བཤུ་གཞོག་གཏོང་མཁན་ཡོད་རེད་དེ་སྔ་བོད་ལ་ཆ་བཞག་ན། ཆོས་གཞིས་དེ་གྱིས་དེ་གི་མི། ཆོས་གཞིས་ཀྱི་མི་སེར་དེ་གྱིས་དེ། ཆོས་གཞིས་ཀྱི་མི་དེ་གྱིས་དེ། ཁ་ཐུག་ཁ་ཐུག་གི་ཕྱག་མཛོད་དང་ཅིག་གིས་དེ་ཚོའི་གྲས་ཀྱིས་སོ་སོ་ལོ་ཁ་ཤས་ཤིག་བྱས་པའི་རིང་དེ་ཡི་གེ་སྟོང་གོ་སོབ་སོབ་ཞིག་བཏང་ཐུབ་ན། སོ་སོ་ཁྱུག་ཚར་སོང་ན་འགན་འཁྱེར་ཡོད་མ་རེད་བ་ད་དེ་འདྲ་འདུག་ག།